ཕ་ཡུལ་གླེང་སྟེགས། ཕ་ཡུལ་གངས་ལྗོངས་ལ་ལྟ་བའི་ལེ་ཚན་ཞིག་ཡིན།
ལས་རིམ་དེ་ནི་གཙོ་བོ་བོད་ནང་གི་བོད་མི་ཚོའི་གནས་སྟངས་སྐོར་གྲོས་གླེང་ཞུ་ས་ཞིག་ཡིན། ང་ཚོས་ལས་རིམ་འདི་བརྒྱུད་ནས་བོད་ཀྱི་ནང་གི་གནས་སྟངས་ལ་དོ་སྣང་སྔར་ལས་ལྷག་པ་བྱེད་ཡོང་ཐབས་བྱེད་ཀྱི་ཡོད།

གྲོས་གླེང་མགོ་འཛུགས་མ་ཞུས་གོང་ལ་གསར་འགྱུར་བདེན་རྫུན་གསན་རོགས་གནང། དེ་རིང་གི་གསར་འགྱུར་ཐོག་མ་ལ། ཕྱི་ཟླ་བཞི་པའི་ཚེས་ཉི་ཤུ་རྩ་ལྔ་ཡི་ཉིན་ཀུན་གཟིགས་པཎ་ཆེན་རིན་པོ་ཆེ་སྐུ་ཕྲེང་བཅུ་གཅིག་པ་རྗེ་བཙུན་བསྟན་འཛིན་དགེ་འདུན་ཡེ་ཤེས་འཕྲིན་ལས་ཕུན་ཚོགས་དཔལ་བཟང་པོ་མཆོག་དགུང་གྲངས་སུམ་ཅུ་ལ་ཕེབས་པའི་སྐུའི་འཁྲུངས་སྐར་དུས་ཆེན་དང་པཎ་ཆེན་རིན་པོ་ཆེ་སྐུ་གོང་མའི་མཛད་འཕྲིན་ལ་བཀའ་དྲིན་རྗེས་དྲན་གྱི་ཆེད་དུ་གཞིས་སྒར་རྡ་རམ་ས་ལར་གཞུང་འབྲེལ་གྱི་འཁྲུངས་སྐར་སྲུང་བརྩི་གཟབ་རྒྱས་ཀྱིས་བྱས་པ་རེད། མཛད་སྒོའི་དམིགས་བསལ་སྐུ་མགྲོན་དུ་རོང་ཆེན་བསྟན་པའི་སྒྲོན་མེ་སྐྱབས་རྗེ་ཀིརྟི་བློ་བཟང་བསྟན་འཛིན་རིན་པོ་ཆེ་མཆོག་དང། བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་བྱེས་ཀྱི་གདན་ས་བཀྲ་ཤིས་ལྷུན་པོ་སྔགས་ཆེན་རིན་པོ་ཆེ་བསྟན་འཛིན་ཚུལ་ཁྲིམས་མཆོག་སོགས་ཕེབས་ཡོད་པ་རེད། དམིགས་བསལ་སྐུ་མགྲོན་བཀའ་ཟུར་སྐྱབས་རྗེ་ཀིརྟི་རིན་པོ་ཆེ་མཆོག་གིས་ཀུན་གཟིགས་པཎ་ཆེན་རིན་པོ་ཆེ་སྐུ་ཕྲེང་བཅུ་པ་མཆོག་ཐོག་མར་རྒྱ་མིའི་བཙན་འོག་ཏུ་བཞུགས་པ་དང་དེ་ནས་ཡིག་འབྲུ་ཁྲི་བདུན་གྱི་སྙན་ཞུ་ཕུལ་བ་དེ་ནས་བོད་ཀྱི་ཆོས་དང་རིག་གཞུང་གང་ཅིའི་ཐད་ནས་ཡར་རྒྱས་དང་འཛུགས་སྐྲུན་བསམ་གྱིས་མི་ཁྱབ་པའི་མཛད་འཕྲིན་གནང་དང་གནང་བཞིན་པའི་སྐབས་གློ་བུར་དུ་དགོངས་པ་བཞག་པ་རེད། ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་བོད་ཀྱི་རྩ་དོན་གྱི་ཆེད་དུ་ནུས་པ་ཐོན་པའི་ཕྱག་ལས་རྒྱ་ཆེན་པོ་གནང་བའི་སྐབས་དགོངས་པ་རྫོགས་པ་དེ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་སྩལ་བ་ལྟར་བོད་མི་རྣམས་ཀྱི་བསོད་ནམས་ཀྱིས་མ་ཆུན་པ་རེད་ཅེས་སོགས་ཀྱི་གསུང་བཤད་གནང་ཡོད། དེ་བཞིན་དུ་དཔལ་ལྡན་བོད་མི་མང་སྤྱི་འཐུས་ཚོགས་གཞོན་མཆོག་ནས་བོད་མི་མང་སྤྱི་འཐུས་ཀྱི་གསུང་བཤད་གནང་བ་དང་དཔལ་ལྡན་སྲིད་སྐྱོང་མཆོག་གིས་བཀའ་ཤག་གི་གསུང་བཤད་གནང་ཞིང། བོད་ཀྱི་ཟློས་གར་ཚོགས་པ་སོགས་ཀྱིས་གཞས་སྣ་འཁྲབ་སྟོན་གནང་བ་དང། འཁྲུངས་སྐར་གྱི་མཛད་སྒོ་ཡོངས་སུ་ལེགས་གྲུབ་རྗེས་ཕྱི་དྲིལ་བོད་ཀྱི་འགྲེམས་སྟོན་ཁང་གིས་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་གི་སྐུ་ཚེའི་ལོ་རྒྱུས་སྐོར་འགྲེམས་སྟོན་ཞིག་གོ་སྒྲིག་དབུ་འབྱེད་གནང་བ་རེད། བོད་ཀྱི་ཁམས་དཀར་མཛེས་ནས་ཡིན་པའི་བོད་མིའི་ཆབ་སྲིད་བཙོན་ཟུར་པད་མ་དབང་རྗེས་ལགས། སྤྱི་ཟླ་བཞི་པའི་ཚེས་ཉི་ཤུ་དྲུག་གི་ཉིན་བོད་ནང་གི་ཉིན་གུང་ཆུ་ཚོད་བཅུ་གཉིས་དང་ཕྱེད་ཀའམ་གཉིས་པ་ཙམ་གྱི་ཐོག་ལ་འདས་གྲོངས་སུ་གྱུར་ཡོད་པའི་གནས་ཚུལ་ཞིག་ཐོན་ཡོད་པ་རེད། པད་མ་དབང་ཆེན་ལགས་ནི་དེ་སྔ་རྒྱ་གར་དུ་སློབ་སྦྱོང་དུ་ཕེབས་མྱོང་ཞུས་པ་ཞིག་ཀྱང་ཡིན་པ་རེད། ཆབ་སྲིད་བཙོན་ཟུར་པད་མ་དབང་ཆེན་ལགས་ནི་སྤྱི་ལོ་ཉིས་སྟོང་བཅུ་དྲུག་གི་ལོར་བོད་ཀྱི་ལོ་གསར་བཏང་བའི་སྐབས་སུ་དཀར་མཛེས་རྫོང་འོད་བཟང་གྲོང་དུ་བོད་ཀྱི་རྒྱལ་གླུ་བཏང་བའི་རྐྱེན་གྱིས་དེའི་རྗེས་ཟླ་བ་གཅིག་ཙམ་གྱི་རྗེས་ལ་འཛིན་བཟུང་གིས་ཟླ་བ་གཅིག་དང་ཉི་མ་བཞི་ཙམ་ཞིག་བཙོན་འཇུག་བཀག་ཉར་བྱས་ཡོད་པ་དང། བཀག་ཉར་བྱས་པའི་རིང་ལ་རྡུང་རྡེག་དྲག་པོ་བཏང་ཡོད་སྟབས་ནད་གཅོང་སུ་གྱུར་པའི་རྗེས་བཙོན་གྲོལ་དུ་བཏང་ཡོད་པ་དང་ཉིས་སྟོང་བཅུ་བདུན་ལོ་ནས་རྒྱ་ནག་གི་སྨན་ཁང་འདྲ་མིན་གྱི་ནང་བསྟེན་གཏུག་གིས་སྨན་བཅོས་བྱས་ཡོད་ཀྱང་ནད་གཞི་གང་ཡིན་ཤེས་རྟོགས་མ་བྱུང་བ་སོགས་ཏུ་ལུས་པ་དང་ཉེ་ཆར་ཁོང་གི་ནད་གཞི་ཛ་དྲག་ཏུ་གྱུར་ཏེ་ཁྲེང་ཏུའུ་སྨན་ཁང་ཞིག་ནང་འཁྲིད་པའི་སྐབས་སུ་ལམ་བར་ནས་ནད་གཞི་ཇེ་སྡུག་ཏུ་ཕྱིན་ཏེ་སྨན་ཁང་གི་ནང་ཉིན་གསུམ་ཙམ་བཞུགས་ཡོད་ཀྱང་མྱུར་སྐྱོབ་མ་ཐུབ་པར་ཚེས་ཉི་ཤུ་དྲུག་གི་ཉིན་མོ་དགོངས་པ་རྫོགས་ཡོད་པ་དང། པད་མ་དབང་ཆེན་ལགས་ཀྱི་ཕ་མ་གཅིག་པ་ཡིན་པའི་སྤུན་མཆེད་དཔལ་ལྡན་འཕྲིན་ལས་ལགས་ཀྱང་དེ་སྔ་རྒྱ་ནག་གཞུང་ལ་ངོ་རྒོལ་བྱས་པའི་རྐྱེན་གྱིས་འཛིན་བཟུང་བྱས་ཏེ་ལོ་བཞི་བཙོན་འཇུག་བྱས་པ་ཞིག་ཡིན་པ་དང་ཁྱིམ་ཚང་གཅིག་གི་ནང་ཆབ་སྲིད་ཀྱི་བཙོན་ཟུར་གཉིས་བྱུང་བའི་རྐྱེན་གྱིས་ཁོང་ཚོའི་ཁྱིམ་ཚང་ལ་དཀའ་ངལ་མང་དག་ཞིག་འཕྲད་ཡོད་པ་དང་གཞུང་གི

ཀུན་གཟིགས་པཎ་ཆེན་རིན་པོ་ཆེ་སྐུ་ཕྲེང་བཅུ་གཅིག་པ་རྗེ་བཙུན་བསྟན་འཛིན་དགེ་འདུན་ཡེ་ཤེས་ཕྲིན་ལས་ཕུན་ཚོགས་དཔལ་བཟང་པོ་མཆོག་དགུང་གྲངས་སུམ་ཅུ་ལ་ཕེབས་པའི་འཁྲུངས་སྐར་སྲུང་བརྩི་གཟབ་རྒྱས་གནང་བ་སོགས་ཀྱི་ཐད་རྒྱ་གར་ལྷོ་ཕྱོགས་སུ་ཡོད་པའི་བཀྲ་ཤིས་ལྷུན་པོ་ནས་པཎ་ཆེན་ཨེར་ཏེ་ནི་ཞབས་ཕྱི་ལས་དོན་ལྟེ་གནས་ཁང་གི་འགན་འཛིན་རྒན་བློ་བཟང་རྡོ་རྗེ་ལགས་དང་བགྲོ་གླེང་བྱས་ཡོད། ཕྱི་ཟླ་བཞི་པ་གི་ཚེས་ཉི་ཤུ་ལྔ་སྟེ་ད་པཎ་ཆེན་རིན་པོ་ཆེའི་དགུང་ལོ་སུམ་ཅུ་ཐམ་པ་ལ་ཕེབས་པའི་འཁྲུངས་སྐར་ཉིན་མོ་ཡིན་ཙང་ཅིག་བཀྲ་ཤིས་ལྷུན་པོ་རུ་དེར་དམིགས་བསལ་གྱི་མཛད་སྒོ་ཅིག་ཚོགས་འདུག་ད་དམིགས་བསལ་གྱི་མཛད་སྒོ་དེ་ག་རེ་ཅིག་ག་འདྲ་ཅིག་བྱུང་སོང།
ཁ་སང་ད་ཚེས་པ་ཉི་ཤུ་རྩ་ལྔ་ཉིན་མོ་དེའི་ང་ཚོ་ཅིག་ད་ལྟ་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་དགུང་ལོ་སུམ་ཅུ་ཕེབས་པའི་ཨ་ནི་འཁྲུངས་སྐར་དུས་ཆེན་སོང་ཙང་ད་དུས་རྒྱུན་དང་མི་འདྲ་བ་འདྲ་བ་འདི་མཛད་སྒོ་འདི་གཞི་རྒྱ་ཆེ་བར་བྱས་ཨ་ནི་རྡ་རམ་ས་ལ་ནས་དབུས་བོད་མི་སྒྲིག་འཛུགས་ནས་ང་ཚོ་སྐུ་མགྲོན་ཆོས་རིག་སྐུ་ངོ་བཀའ་བློན་བྱས་ཨ་ནས་བོད་མི་མང་སྤྱི་འཐུས་ཚོགས་གཙོ་གདན་འདྲེན་ཞུས་བྱས་དུ་བྱུང་བ་རེད། ཨ་ནས་ད་ང་ཚོ་མཛད་སྒོ་དུས་རྒྱུན་ཡིན་ན་མཛད་སྒོ་སྤྱི་བཏང་གི་པཎ་ཆེན་རིན་པོ་ཆེ་གི་འཁྲུངས་སྐར་མཛད་སྒོ་དེ་ལོ་རྟག་པར་ཞོགས་པ་དེ་ལ་འདུ་ཁང་ནང་ལ་དགེ་འདུན་དམངས་དང་ཨ་ནི་དད་ལྡན་མི་མང་ཚོ་མཉམ་དུ།

དགོང་དྲོ་ཕྱི་དྲོའི་གི་ཆུ་ཚོད་བདུན་པའི་ཐོག་ལ་ང་ཚོ་གཙུག་ལག་ཁང་མདུན་ཐང་ལ་མི་མང་དང་སློབ་ཕྲུག་དང་གཅིག་གི་དགེ་འདུན་དམངས་འཛོམས་བྱས་པཎ་ཆེན་རིན་པོ་ཆེ་གཅིག་གི་སྐུ་ཕྲེང་བཅུ་གཅིག་པ་དགུང་ལོ་སུམ་ཅུ་ཕེབས་པའི་སྐུའི་འཁྲུངས་སྐར་གི་ད་ཕྱི་ལུགས་ཀྱི་ག་རེ་ཞུ་དགོས་རེད་མཛད་སྒོ་ཚོགས་སྟངས་འདྲ་པོ་ཅིག་གི་མངར་ཟས་ཅིག་གི cake དེ་འདྲས་དེ་བྱས་བྱས་རྟེན་འབྲེལ་ཞུ་ཡ་དང་ལྷག་པར་དུ་ད་གཅིག་གི་རྒྱལ་བ་རིན་པོ་ཆེ། སྐུ་ཕྱྭ་གཅིག་གི་སྐུ་གེགས་ངན་པ་མེད་པ་ཆགས་ཡས་དང་ཞི་ཡས་དང་ཨ་ནེ་པཎ་ཆེན་རིན་པོ་ཆེ་དང་སྐུ་ཞབས་བྱ་བྲལ་རིན་པོ་ཆེ་ཁོང་རྣམ་ཚོ་མགྱོགས་མྱུར་གློད་བཀྲོལ་ཡོང་ཡས་དོན་དག་ལ་ད་ང་ཚོ་གསོལ་འདེབས་སྨོན་ལམ་འདྲ་པོ་ཞུས་ཏེ་མར་མེའི་ཁྲོམ་སྐོར་བྱས་བྱས་གཙུག་ལག་ཁང་གི་ཨ་ནེ་གླིང་སྐོར་ལ་སྐོར་བ་བྱོན་བྱས་ཚང་མས་ཨ་ནེ་ཞལ་འདོན་གནང་བྱས

ཀུན་གཟིགས་པཎ་ཆེན་རིན་པོ་ཆེ་དང་བྱ་བྲལ་རིན་པོ་ཆེ་གློད་བཀྲོལ་ཡོང་ཡས་ཀྱི་ཐོག་ལ་རྒྱལ་སྤྱིའི་ཐོག་ནས་རྒྱབ་སྐྱོར་ཡོང་ཡས་ད་འབོད་སྐུལ་ཞུས་ཡོད་དེ་གཙོ་བོ་གཅིག་ང་ཚོས་བློ་ཐག་པ་ཞིག་གནང་དགོས། དེ་མ་གཏོགས་པའི་པཎ་ཆེན་རིན་པོ་ཆེ་ཐོག་ལ་ད་ལྟ་བར་དུ་ད་འདས་པའི་ལོ་ཉི་ཤུ་རྩ་བཞིའི་རིང་ལ་པཎ་ཆེན་རིན་པོ་ཆེའི་ངོས་འཛིན་གནང་བྱས་ཨ་ནི་ད་པཎ་ཆེན་རིན་པོ་ཆེ་འཛིན་བཟུང་བྱས་པ་རེད་དེ་ནང་བཞིན་ཡབ་ཡུམ་སྐུ་འཁོར་འཛིན་བཟུང་བྱས་པ་རེད་བྱ་བྲལ་རིན་པོ་ཆེ་འཛིན་བཟུང་བྱས་པ་རེད་ཚང་མ་ལ་འཛིན་བཟུང་བྱས་བྱས་ད་ད་ལྟ་བར་དུ་གཅིག་གོ་ཡ་ཚོར་ཡ་ཡོད་མ་རེད་པ།

དེ་འབྲེལ་གྱི་བརྒྱུད་རིམ་ཆ་ཚང་པོ་གཅིག་ཞིབ་ཚགས་ཞིབ་ཀྱིས་གསུངས་སོང། ཨ་ནི། དེ་དང་འབྲེལ་བའི་ཐོག་ལ་པཎ་ཆེན་རིན་པོ་ཆེ་གི་གནད་དོན་ཡང་སྲིད་ཀྱི་དྲུང་ཁག་དང་འབྲེལ་ནས་ཡང་སྲིད་གནད་དོན་གླེང་དུས་པཎ་ཆེན་རིན་པོ་ཆེས་ད་སྐུ་འཕྲེང་རིམ་བྱོན་དང་ལྷག་པར་དུ་སྐུ་འཕྲེང་བཅུ་པ་མ་གླེང་ཀ་མེད་ཅིག་རེད་བ་དེ་ཡིན་དུས་ཙམ་པ་པཎ་ཆེན་སྐུ་འཕྲེང་བཅུ་པའི་ཨ་ནི་ད་ཅིག་མཛད་པའི་ནང་ལོགས་ནས་དམིགས་བསལ་གྱི་ད་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ནས་ཚུར་བྱས་པའི་ཨ་ནི་ད་བོད་མི་མང་ཆེད་དུ་སྐུ་ལས་བསྐྱོན་པ་དང་བཙོན་དུ་ཚུད་པ་དང་དེ་ནས་བརྒྱད་ཅུ་གྱ་གྲངས་ནས་བྱས་བྱས་བོད་ཀྱི་སྐད་ཡིག་སྦྱོང་གསུམ་གཙོས་ཨ་ནི་གཅིག་བོད་དོན་སྤྱིའི་ཐོག་ལ་སྐུ་ལས་བསྐྱོན་དང་དེ་འདྲའི་ཐོག་ལ་གཅིག་དམིགས་བསལ་གྱིས་ད་ཅིག་བཀའ་སློབ་གནང་སོང་མི་མང་ལ་མཁྱེན་རྟོགས་ཆེད་དུ་ཨ་ནི་ཁོང་བཀའ་བློན་མཆོག་ནས་དེ་དེ་བཞིན་དུ་བཀའ་སློབ་གནང་སོང། རེད་ལགས་སོ། ད་རྒན་བློ་བཟང་རྡོ་རྗེ་ལགས་ད་འདི་པཎ་ཆེན་རིན་པོ་ཆེ་གི་འཁྲུངས་སྐར་གྱི་ཉིན་མོ་འདི་ལ་ད་ང་རང་ཚོ་བྱེས་ཀྱི་གདན་ས་བཀྲ་ཤིས་ལྷུན་པོ་ནས་འདི་འདྲ་གི་འཁྲུངས་སྐར་ད་གཟབ་རྒྱས་ཅིག་བྱས་ཡོད་རེད། ན་ད་གཞིས་སུ་ཡོད་པ་ད་བོད་ནང་གི་བཀྲ་ཤིས་ལྷུན་པོའི་ནང་ད་ཅིག་གྲོང་ཁྱེར་གྱི་ཡུལ་མི་འདི་ལ་དམིགས་བསལ་གྱི་དམ་དྲག་བྱེད་ཡ་གི་གནས་ཚུལ་དེ་འདྲ་ག་གེ་གོ་སོང་ངས།
ཨོ་དེ་ཏན་ཏན་ཡོད་རེད་ད་ལྟ་པེམ་ཟི་ལགས་གསུངས་པ་ནང་བཞིན་བྱས་ནས་སྤྱིར་བཏང་ཅིག་གི་དུས་རྒྱུན་ང་ཚོ་བོད་ནང་ལོགས་ལ་གསུམ་བཅུའི་དུས་དྲན་སྐབས་དུས་ལ་ཅིག་དམ་དྲག་ཅིག་གནང་བ་རེད་བ་རྒྱ་ནག་གཞུང་གིས་ཨ་ནི་ད་ག་ནང་བཞིན་ཀུན་གཟིགས་འདི་དང་གཅིག་པ་གཅིག་རྐྱང་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གི་འཁྲུངས་སྐར་དུས་ཆེན་གྱི་སྐབས་མཚམས་དེ་ལ་ཡང་ཅིག་བོད་ནང་ལོགས་ཅིག་ཡོངས་ཁོ་རང་དམ་དྲག་བྱེད་ཡ་དང་ལྷག་པར་དུ་བཀྲ་ཤིས་ལྷུན་པོ། དགོན་པའི་གི་གཡས་གཡོན་ནང་ལོགས་དང་ཕྱི་ལོགས་སྒང་ག་ལ་ཨ་ནི་དམ་དྲག་ཤུགས་ཆེན་པོ་བྱེད་ཡས་དང་ད་ལྟ་ང་ཚོ་གཅིག་ཕར་ཚོ་དུས་རྒྱུན་འབྲེལ་བ་ཏོག་ཙམ་ཏོག་ཙམ་བྱེད་ཐུབ་ཡས་དེ་ཚོ་དེའི་སྐབས་མཚམས་ལ་ཡང་འབྲེལ་བ་བྱེད་ཐུབ་ཡས་མེད་པའི་གནས་སྟངས་འདྲ་བོ་ཆགས་ཡས་དང་ཨ་ནི་བོད་ནང་ལོགས་ཁོ་རང་ལ་ཡང་གཅིག་གི་དགོན་པའི་གཡས་གཡོན་ལ་གཅིག་དམ་དྲག་ཤུགས་ཆེ་རུ་བཏང་ཡས་དེ་འདྲའི་གི་གནས་ཚུལ་གསལ་པོ་ཡོད་རེད་ད་ག་ནང་བཞིན་གཅིག་གི་རྒྱལ་བ་རིན་པོ་ཆེ་གི་སྐུ་འཁྲུངས་སྐར་དུས་ཆེན་སྐབས་དུས་ལ་ངེད་ཚོ་ད་ག་རང་ཡོང་གི་ཡོད་རེད་བ།

བཀྲ་ཤིས་ལྷུན་པོ་གི་དགོན་པ་གི་ངོས་ནས་ད་ལྟ་ཅིག་ད་ག་འདྲ་ཅིག་ཡོད་གི་རེད་དགོངས་གི་ཡོད་སེམས་ཁྲལ་ཆེ་ཤིས་དེ་ག་རེ་ཡིན་ན། ད་དེ་འདྲ་རེད་སྔ་མོ་ཡིན་ན་ང་ཚོ་ད་བྱེས་འདྲ་མི་བྱེས་ཅིག་གི་སྐུ་ཚེའི་གནས་སྟངས་ད་ཀུན་གཟིགས་པཎ་ཆེན་རིན་པོ་ཆེ་སྐུ་ཚེའི་གནས་སྟངས་དེ་ཚོ་ཚང་མ་ལ་ཅིག་གི་ཞེ་དྲག་གི་དངངས་འཚབ་དང་ད་བྱེས་སྟངས་ད་འདྲ་པ་འདྲ་རེད་ཅིག་གི་བཞུགས་ཡོད་དང་ཡང་བཞུགས་མེད་སྐུ་འཚོ་བཞུགས་ཡོད་མེད་དེ་འདྲས་གི་གནས་སྟངས་ཐོག་ལ།

ཡང་སྲིད་རིན་པོ་ཆེ། ད་ལྟ་བར་དུ་ཅིག་གིས་རྒྱ་ནག་གཞུང་ལ་ང་ཚོས་སྔ་རྗེས་སུ་ཅིག་དངོས་ཤུགས་བརྒྱུད་གསུམ་ནས་ཅིག་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གློད་བཀྲོལ་དགོས་ཡ་དང་མངོན་གསལ་སྟོན་དགོས་ཡོད་ཟེར་བྱས་བྱས་གྲོས་ཚོགས་ཁག་བརྒྱུད་ནས་རེད་ད་ཅིག་རྒྱལ་སྤྱིའི་ཉེས་ཡངས་ཚོགས་པ་བརྒྱུད་ག་ས་ག་ནས་ད་ལོ་མང་པོར་བསྟུད་མར་བྱས་ནས་སྙན་ཞུ་ཕུལ་བ་རེད། དེ་དེ་ལ་ལན་དེ་ག་དུས་ཡིན་ནའི་ད་ནང་པ་ཚོ་སྐྱེས་མ་ནང་བཞིན་གཅིག་རང་འདྲ་བ་ཅིག་ད་ཅིག་གིས་པཎ་ཆེན་རིན་པོ་ཆེ་དགེ་འདུན་ཆོས་ཀྱི་ཉི་མ་དེ་པཎ་ཆེན་རིན་པོ་ཆེ་ཡང་སྲིད་མ་རེད་ཨ་ནི་ང་ཚོ་ཡིན་ནའི་ཁོ་རང་བྱིས་པ་སྤྱི་མཚུངས་ཀྱི་ཨ་ནི་ཐོབ་ཐང་བྱས་བྱས་སློབ་སྦྱོང་བྱས་ནས་བདེ་པོ་ཡིན་ཐང་པོ་ཡིན་ཟེར་ཡས་འདྲ་བོ་དེ་ལན་དེ་འདྲས་ཅིག་མ་གཏོགས་ཅིག་གིས་ཡོད་མ་རེད་ད་དེ་ལ་ཡིད་ཆེས་གསལ་ག་ཡོད་མ་རེད་པ་ཡིན་ནའི་ད་ང་ཚོ་བློ་བདེ་ཤོས་འདྲ་བོ་འདི་ལ། ལོ་སྔོན་མ་དེ་བྱ་བྲལ་རིན་པོ་ཆེ་གི་ཨ་ནེ་དང་པན་ཆེན་རིན་པོ་ཆེ་གི་གནད་དོན་གཅིག་གི་ཐོག་ལ་ཡང་སྲིད་གནད་དོན་ཐོག་ཅིག་ལ་ད་ད་ལྟ་སྐུ་འཚོ་བཞུགས་ཡིན་པའི་དགོངས་དོན་གནས་ཚུལ་དེ་འདྲས་ཅིག་ཡོད་ས་རེད་དེ་འདྲས་ཅིག་སེམས་གསོ་བྱས་ནས་བཀའ་གནང་དང་ཨ་ནི་ད་དེ་ད་ལྟ་བློ་བདེ་ཤོས་འདྲ་བོ་ཅིག་དེ་ཚོ་སྡུག་པའི་དཀྱིལ་ནས་ད་ཅིག་བློ་བདེ་བ་ཅིག་དེ་འདྲས་ཅིག་ཆགས་བསྡད་ཡོད་རེད། ལགས་སོ། ད་གིན་ལོག་ཟོག་འདི་ད།

དགུ་བཅུ་གོ་ལྔ་ནས་འཛིན་བཟུང་བྱས་རྗེས་དགུ་བཅུ་གོ་བདུན་གྱི་ཕྱི་ཟླ་བཞི་པའི་ནང་ལ་མ་གཏོགས་ཨ་ནེ། ཁྲིམས་ཐག་བཅད་ཡོད་མ་རེད། དགུ་བཅུ་གོ་བདུན་གྱི་ཕྱི་ཟླ་བཞི་པའི་ནང་ཁྲིམས་ཐག་བཅད་ནས་ལོ་དྲུག་གི་བཙོན་འཇུག་དུས་བཀག་བཙོན་འཇུག་བཟོས་ཡོད་པ་རེད་དེ་ལས་ཨ་ནེ་ལོ་དྲུག་གི་གཞུག་གུ་གང་ལྟར་བྱ་བྲལ་རིན་པོ་ཆེ་གློད་ཡོད་མ་རེད། ཨ་ནེ་སུ་གང་གིས་བཅར་བའི་ཡུལ་དེ་འདྲས་ཅིག་མེད་པ་འདྲ་བ་དེ་འདྲས་ཆགས་བསྡད་ཡོད། ད་ཡིན་ན་ཡང་མི་མང་པོ་ཞིག་གིས་ཨ་ནེ་བྱ་བྲལ་རིན་པོ་ཆེ་ཟེར་ན་ག་འདྲས་ཅིག་ཡིན་ན། བྱ་བྲལ་རིན་པོ་ཆེ་གཅིག་མ་གཅིག་གིས་མང་པོ་ཞེ་པོ་ཅིག་བྱས་པ་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལ་དེ་ཡིན་དུས་ཙམ་པ་ད་ང་ཚོས་ད་ལོ་བྱ་བྲལ་རིན་པོ་ཆེ་དགུང་ལོ་བརྒྱད་ཅུ་ཕེབས་ཡོད་རེད་དེ་འདྲ་ཡིན་དུས་ཙམ་པ་བྱ་བྲལ་རིན་པོ་ཆེ་གི་སྐུ་ཚེ་གི་ད་ཅིག་མཛད་རྣམ་ཟེར་བ་ཅིག་དེ་འདྲའི་ཁ་སྐོང་ཚོགས་འདུ་ཅིག་མདོར་བསྡུས་ཅིག་དེ་འདྲས་ཀྱི་དེབ་ཅིག་བཟོས་རྗེས་གང་ལྟར་བྱ་བྲལ་རིན་པོ་ཆེ་ཡང་སྲིད་རིན་པོ་ཆེ་དོན་དག་ལ་བད་ཀན་བཙོན་འཇུག་མ་བྱས་བར་དུ་གི་འཁྲུངས་པ་ནས་བྱས་ནས་བཙོན་འཇུག་མ་བྱས་བར་དུ་གནས་ཚུལ། ག་ལ་གང་ཚང་རུ་ཅིག་དེབ་དེ་ནང་ལ་བཀོད་རྗེས་ཨ་ནི་ད་ཅིག་ཁ་སེང་ཉི་མ་དེ་རྡོ་རྗེ་གདན་ལ་དེ་ནང་རེད་ག་ས་གསུང་ཆོས་སྐབས་སུ་ལ་ཕར་ཨ་ནི་འགྲེམས་སྤེལ་ཞུས་པ་རེད་ད་དེབ་དེ་བཀྲ་ཤིས་ལྷུན་པོ་རང་ནས་རག་གི་རེད། རེད་ད་ལྟ་ཅིག་གློག་དེབ་ལ་ཡ་ཅིག་ཨི་བུག་འདྲ་བོ་དེ་འདྲ་གི་ཡང་ཅིག་དེ་འདྲ་ཨེ་ཡོད་ན་ཅིག་ཁྱབ་སྤེལ་གཏོང་ཡ་གི་ཆེད་དུ་ཐབས་ཤེས་ཅིག་དེ་འདྲ་བཟོས་ཡོད་ན་མེད་ན།
ལགས་རེད་ད་ག་རང་རེད་ཁྱེད་གསུངས་པ་ནང་བཞིན་གཅིག་གིས་སྤྱི་བཏང་གི་དེབ་ད་མང་ཆ་ཞིག་དེང་སང་ཨི་བུག་ལམ་ནས་གཟིགས་ཐུབ་པ་རེད་ཨ་ནི་ཡིན་ནའི་ལེ་ང་ཚོའི་ད་ལྟ་བཀྲ་ཤིས་ལྷུན་པོ་གི་དེབ་མང་པོ་ཞེ་པོ་ཅིག་ཨི་བུག་ནང་ལ་བཟོས་ཐུབ་ཡོད་མ་རེད་དེ་ཡིན་དུས་ད་ཅིག་བྱ་བྲལ་རིན་པོ་ཆེའི་སྐོར་རེད་པན་ཆེན་རིན་པོ་ཆེའི་སྐོར་ལ་ཡིན་ནའི་སྔོན་མ་ང་ཚོ་ཨེར་ཏི་ནི་ཞབས་ཞུ་ལས་དོན་ལྟེ་གནས་ཁང་ནས་ཅིག་གིས་དེབ་མང་པོ་ཞིག་བཏོན་ཡོད་རེད་བཀའ་སློབ་ཕྱོགས་སྒྲིག་དང་མཛད་རྣམ་དང་དེབ་མང་པོ་ཞེ་པོ་ཅིག་བཏོན་ཡོད་རེད་དེ་གས་དེ་ད་ལྷག་པར་དུ་ཨ་ནི་བཀྲ་ཤིས་ལྷུན་པོ་གི་ད་ཅིག་གིས། མཚན་ཉིད་དང་སྔགས་དང་གང་གི་ཐོག་ནས་ཡིག་ཆ་མང་པོ་ཞེ་པོ་ཅིག་བཏོན་ཡོད་རེད་ང་ཚོ་དགོན་པའི་དཔེ་མཛོད་ཁང་དེ་གས་ཚང་མ་ད་ཨི་བུག་ནང་དུ་བཟོ་ཡས་ཀྱི་ད་ད་ལས་འགུལ་ཅིག་འགྲོ་བཞིན་པའི་སྒང་རེད་ད་ལས་འགུལ་དེ་གང་མགྱོགས་ཨ་ནི་གྲུབ་ཡས་ད་དེ་གྲུབ་པ་ཡིན་ན་ཨ་ནི་ཚང་མས་གཟིགས་འགྲོ་གི་རེད་བསམ། ལགས་སོ་ད་གིན་རྫོང་རྡོ་རྗེ་ལགས་ད་གང་ལྟར་དེ་ཅིག་མདོར་བསྡུས་ཅིག་ད་གསུངས་སོང་ད་པན་ཆེན་རིན་པོ་ཆེ་དང་བཀྲ་ཤིས་ལྷུན་པོ་དགོན་པ་གཉིས་ཀྱི་འབྲེལ་བ་ད་ཅིག་ལོ་རྒྱུས་ཀྱི་སྒང་ནས་གང་འདྲ་ཞིག་ཆགས་ཀྱི་ཡོད་ན་ད་གནས་ཚུལ་ཅིག་ངོ་སྤྲོད་ཅིག། ལགས་སོ་ལགས། ད་བཀྲ་ཤིས་ལྷུན་པོ་དང་པན་ཆེན་རིན་པོ་ཆེའི་འབྲེལ་བ་དེ་ལོ་རྒྱུས་ཐོག་ནས་ཅིག་ཞུས་པ་ཡིན་ན། ད་རྒྱས་པར་ཆ་ཚང་ཞུས་པ་ཡིན་ན་ཞུ་ཐུབ་ཀྱི་མ་རེད་ཞུས་ཚར་ཡ་ཟེར་ག་ཡོད་མ་རེད་ཡིན་ནའི་ལོ་རྒྱུས་ཀྱི་རྒྱབ་ལྗོངས་ཏོག་ཙམ་ཞིག་མ་ཞུས་པ་ཡིན་ན་མ་དྲན་གས་སོ། སྤྱིར་བཏང་པན་ཆེན་རིན་པོ་ཆེའི་སྐུ་སྐྱེ་རྩིས་པའི་ནང་དུ་ང་ཚོ་བཀྲ་ཤིས་ལྷུན་པོ་ལ་ཡོངས་གྲགས་ཀྱིས་པན་ཆེན་བློ་བཟང་ཆོས་རྒྱལ་མཚན་སྐུ་དུས་ནས་ཅིག་གིས་ཁྱད་པར་འཕགས་མཆོག་རབ་འབྱོར་ནས་བཟུང་སྟེ་ཅེས་ནི། དེ་འདྲའི་ཅིག་ཚིག་ཅིག་སྐྱོར་ཡ་ལུགས་སྲོལ་ཡོད་འདི་ཡིན་དུས་ཙམ་པ་འཕགས་པ་རབ་འབྱོར་ནས་བྱས་བྱས་མ་ཨ་ནི་སློབ་དཔོན། གར་ཟ་ཅིག། རིགས་ལྡན། ཤམ་བྷ་ལ་རིགས་ལྡན་འཇམ་དཔལ་གྲགས་པ་དང་ནི་སློབ་དཔོན་ལེགས་ལྡན་འབྱེད་དང་ནི་སློབ་དཔོན། འཇིགས་མེད་འབྱུང་གནས་ལ་སོགས་པ་རྒྱ་གར་དུ་འཁྲུངས་པ་དང་ནི་ད་ག་ནང་བཞིན་བོད་ནང་ལ་ཆ་བཞག་པ་ན་འགོས་ལོ་ཙཱ་བ་དང་ས་སྐྱ་པཎྜི་ཏ་དང་གཡུང་སྟོན་ཆོས་རྗེ་ལ་སོགས་པ། དེ་ནས་ད་མཁས་གྲུབ་རིན་པོ་ཆེ་ནས་མར་འདུག་བྱས། སྐུ་སྐྱེ། བཅོ་བརྒྱད་ད་དགེ་འདུན་ཆོས་ཀྱི་ཉི་མ་བར་དུ་སྐུ་སྐྱེ་བཅོ་བརྒྱད་འདྲ་བ་རྩི་ཡས་དེ་འདྲའི་ཅིག་གི་ལུགས་སྲོལ་གཅིག་ཡོད་རེད་ད་འདི་སྐུ་སྐྱེ་རྩི་སྟངས་འདྲ་བ་ཞིག་རེད། ཨ་ནི་པཎ་ཆེན་རིན་པོ་ཆེ་ད།

ད་ལྟ་དཔང་རྟགས་སུ་བོད་ལུགས་སྲོལ་དེ་ག་བྱུང་ཡོད་མ་རེད། ད་ཡིན་ན་ཡང་རྒྱལ་བ་དབེན་ས་པ་འདི་ཁོ་རང་རྒྱལ་བ་དབེན་ས་པ་ཁོ་རང་དགུང་ལོ་ཆུང་ཆུང་ནས་ཅིག་གི་ཐུ་བོ་གར་སོ་བཞུགས་པ་རེད་ད་རིག་པ་སྤྱང་པོ་དང་ཨ་ནི་གྲུང་པོ་དང་ཅིག་གི་རང་བཞིན་གི་འདི་རིག་གར་སོ་བཞུགས་པ་རེད། སྐྱེས་སྟོབས་དུ་མདོ་ཅིག་ཞེ་པོ་ཅིག་ཡོད་པ་དེ་འདྲའི་ཅིག་གི་སྐུ་གསུང་ཐུགས་ཀྱི་ཡོན་ཏན་དང་ཨ་མཛད་པ་འཕྲིན་ལས་རྒྱས་པོ་ཞེ་པོ་ཅིག་བྱུང་བྱས་ཨ་ནི་རྒྱལ་བ་དབེན་ས་པ་འདིས་བཀྲ་ཤིས་ལྷུན་པོར་ཆོས་ཞུགས་གནང་བ་རེད།

ཨ་ནི་ད་ཅིག་གི་ཁྲི་པ་གཉིས་པ་ད་ཅིག་གི་པཎ་ཆེན་བཟང་པོ་བཀྲ་ཤིས་རེད་དེ་ནས་གསུམ་པ་ལུང་རིགས་རྒྱ་མཚོ་རེད་ཨ་ནི་བཞི་པ་ཡེ་ཤེས་རྩེ་མོ་རེད་ད་ལྔ་པ་དེ་རྒྱལ་བ་དགེ་འདུན་རྒྱ་མཚོ་ཕེབས་པ་རེད་ད་དེ་ནས་མར་བྱས་བྱས་ཨ་ནི་མངའ་རིས་ལྷ་བཙུན་ལ་སོགས་པ་འདུག་བྱས་ནས་ཁྲི་པ་བཅོ་ལྔ་ཕེབས་པ་རེད་ཁྲི་པ་བཅུ་དྲུག་པ་དེ་བློ་བཟང་ཆོས་རྒྱལ་མཚན་རེད་དེ་བཅོ་ལྔ་དེ་ག་ཚང་མའི་མཚན་མགོ་ལ་པཎ་ཆེན་པཎ་ཆེན་པཎ་ཆེན་ཟེར་ཡོད་རེད་རྒྱལ་བ་དགེ་འདུན་གྲུབ་ཀྱི་མཚན་གྱི་ད་ཅིག་གདན་རབས་འཛིན་མཁན་ཡིན་པའི་ཆ་ནས་ད་དེ་ཡིན་དུས་ཙམ་པ། པཎ་ཆེན་བློ་བཟང་ཆོས་ཀྱི་རྒྱལ་མཚན་ལ་ཡང་ཨ་ནི་པཎ་ཆེན་ཟེར་མཁན་གྱི་མཚན་དེ་ཐོགས་བྱས། ད་ཅིག་པཎ་ཆེན་བློ་བཟང་ཆོས་རྒྱན་དེ་ཞེ་དྲག་གི་ཅིག་མཛད་པ་འཕྲིན་ལས་རྒྱས་པོ་ད་དངོས་གནས་སྐབས་དེ་དུས་རི་བོ་དགེ་ལུགས་པའི་བསྟན་པའི་བསྟན་པ་ལ་ཨ་ནི་ཕྱག་རྗེས་ཆེན་པོ་བཞག་གནང་བྱས། ད་ཧ་ལམ་ཅིག་འཇམ་མགོན་རྒྱལ་བ་གཉིས་པ་ཕེབས་པ་འདྲ་བོ་ཙོང་ཁ་བ་ཆེན་པོ་གཉིས་པ་ཕེབས་པ་འདྲ་བོ་དེ་འདྲའི་ཅིག་གི་མཛད་པ་འཕྲིན་ལས་ཡོང་དུས་ཙམ་པ་ཨ་ནི། ད་སྐབས་དེ་ནས་བྱས་བྱས་ཨ་ནི།